བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན། འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཡ། དགུན་དུས་གནམ་གཤིས་གྲང་ངར་ཆེ་བའི་སྐབས་སུ་འཛམ་གླིང་གི་ས་ཕྱོགས་མང་པོའི་ནང་གངས་དང་འཁྱགས་པ་མང་པོ་ཡོང་གི་ཡོད་པ་དེ་ནི་རྒྱུན་ལྡན་གྱི་གནས་སྟངས་ཤིག་ཡིན་པ་ལྟར། བཟོ་ལས་ཡར་ཐོན་ཅན་གྱི་རྒྱལ་ཁབ་མང་པོའི་ནང་ལ་ཡ་དགུན་དུས་གངས་དང་འཁྱགས་པ་མང་བའི་རྐྱེན་གྱིས་རྒྱལ་ནང་གི་མི་དམངས་ཚོའི་ཉིན་རེའི་བྱ་གཞག་ཁག་ལ་ཡ་འགོག་རྐྱེན་མ་ཡོང་བ་བྱེད་རྒྱུའི་སླད་ལམ་གཞུང་ཁག་གི་སྟེང Chlorine ཅེས་པའི་རྫས་སྦྱོར་དེ་རིགས་བེད་སྤྱོད་བྱེད་ཀྱི་ཡོད་པ་རེད། བྲག་ནས་བྱུང་བའི་ཚྭ་དེ་དག་གི་མདོག་དང་བྲོ་བ་གཉིས་ཀར་ཚྭ་ཆུའི་རང་བཞིན་ཞིག་ཡོད་པ་སོང་ཙང་རྫས་སྦྱོར་དེ་རིགས་ལམ་གཞུང་ཁག་དང་སོ་སོའི་ཁང་པའི་གཡས་གཡོན་སོགས་ལ་ཡང་གཏོར་བ་ཡིན་ན། གངས་དང་འཁྱགས་པ་ཚང་མ་བཞུར་བྱས་ནས་ཨ་ནི་ཕར་ཚུར་འགྲོ་ཡ་ལ་སྟབས་བདེ་པོ་ཡོང་གི་ཡོད། ཡིན་ནའི་རྫས་སྦྱོར་ཚྭ་ཆུ་དེ་དག་གིས་ས་འོག་གི་ཆུ་དང་ཆུ་ནང་ཡོད་པའི་སྲོག་ཆགས་མང་པོ་ཞིག་ལ་ཡང་གནོད་སྐྱོན་ཡོང་གི་ཡོད་པ་དང་ད་ག་ནང་བཞིན་ས་གནས་ཀྱི་ས་ཆའི་བཅུད་དང་ཨ་ནི་ནུས་པ་ཁག་ལ་ཡང་ཉམས་རྒུད་ཡོང་གི་ཡོད་པའི་གནས་ཚུལ་དེ་ཚོའི་སྐོར་ལ་ཡང་ཁོར་ཡུག་སྲུང་སྐྱོབ་པ་ཁག་དང་ད་ག་ནང་བཞིན་ཚན་རིག་ཉམས་ཞིབ་པ་ཚོས་གསལ་སྟོན་གནང་བ་ཁག་ལུང་འདྲེན་ཞུས་བྱས་ནས་འདིར་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་གྱི་ཉེ་འཁྲིས་མངའ་སྡེ་མེ་རི་ལེན་གྱི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ལ་ཡ་ས་ཁམས་རིག་པའི་ཐོག་ལ་མཁས་པ་སློབ་དཔོན་སྐུ་ཞབས་ས་ཇེ་ཁོ་ཤོལ་ཞུ་བ་དེ་ཡིས་འདས་པའི་ལོ་མང་པོའི་རིང་ལ་ཡར་དགུན་དུས་འཁྱགས་པ་བཞུ་རྒྱུ་ཡར་བེད་སྤྱོད་བྱེད་སྲོལ་ཡོད་པའི་ཚྭ་རིགས་དེ་ཚོ་བེད་སྤྱོད་མང་པོ་བྱས་པ་ཡིན་ན་ཁོར་ཡུག་ལ་ཡར་གནོད་འཚེ་ག་འདྲས་ཡོང་གི་ཡོད་མེད་ཐོག་ལ་ཡར་ཉམས་ཞིབ་མང་པོ་ཞིག་གནང་ཤག་བྱས་ཙང

ཁོར་ཡུག་ལ་གནོད་པ་མ་ཟད་ཤུགས་ཀྱིས་མང་ཚོགས་ཀྱི་འཕྲོད་བསྟེན་ལ་ཡང་གནོད་ཀྱི་ཡོད། དཔེར་ན། འཐུང་ཆུ་འདྲེན་བྱེད་ཀྱི་ལྕགས་སྡོང་ཁག་ནང་ལོ་མང་ནས་རྒྱུག་པའི Sodium Chloride ཀྱི་ཚྭ་ཆུ་དེ་ཚོས་ལྕགས་སྡོང་ལ་གཡའ་དང་བཙའ་བརྒྱབ་པ་དེ་ཚོ་རྒྱུག་ནས་འགྲོ་གི་ཡོད་པ་རེད། སྤྱིར་བཏང་འཐུང་ཆུ་ཡོད་སའི་ཆུ་མཛོད་ཁང་ཁག་ལ་རྫས་ཀྱི་ལྷད་མེད་པ་བཟོ་བྱེད་ཀྱི་སྨན་སྦྱོར་བརྒྱབ་ནས་གཉན་འཇོམས་གཙང་མ་བཟོ་གི་ཡོད་པ་རེད། ཡིན་ནའི། ལས་ཁུངས་དང་ཟ་ཁང་མགྲོན་ཁང། མི་དམངས་གནས་སྡོད་བྱ་ཡུལ་ཚང་མར་འཐུང་ཆུ་གཏོང་སྐབས་འཐུང་ཆུ་གཏོང་ཡུལ་གྱི་ལྕགས་སྡོང་དེ་དག་གི་ནང་ལོ་མང་ནས་བསགས་པའི་བཙའ་དང་གཡའ་ལ་སོགས་པའི་རྫས་རིགས་དེ་ཚོ་ཡོད་པ་གོ་རྟོགས་མེད་པའི་སྒོ་ནས་མང་ཚོགས་ཀྱི་དབང་རྩར་གནོད་སྐྱོན་གཏོང་སྲིད་པའི་ཉེན་ཁ་དེ་ཡོད་པ་རེད། བྱས་ཙང་ད་དེ་རིང་གི་ལེ་ཚན་འདི་ནང་ལ་ཡང་དགུན་དུས་གངས་དང་འཁྱགས་པ་སོགས་མང་པོ་ཡོང་གི་ཡོད་པ་དེ་དག་གི་དཀའ་ངལ་སེལ་རྒྱུའི་སླད་ལམ་གཞུང་ཁག་གི་སྟེང་རླངས་འཁོར་ཁག་ལ་ཡང་བརྡབ་སྐྱོན་མི་ཡོང་བ་བྱེད་རྒྱུ། ཐབས་ཤེས་དེ་ཚོའི་གྲས་ཨ་མི་རི་ཀ་དང་ཁེ་ན་ཏྲ་རེད་ཡོ་རོབ་རེད་ཉི་ཧོང་དང་རྒྱ་ནག་རེད་ལྷོ་ཨ་མི་རི་ཀ་ལ་སོགས་རྒྱལ་ཁབ་མང་པོའི་ནང་ལག་བསྟར་བྱས་བྱས་ནས་འཛམ་གླིང་ནང་ལ་ཡང་ལོ་རྟག་པར་འཁྱགས་པ་དེ་གྱེས་རྒྱུའི་སླད་ལ་ཡང་ཚྭ་རིགས་ལྗིད་ཚད་ཊོན་ས་ཡ་དྲུག་ཅུ་རེ་དྲུག་ཙམ་ཞིག་བེད་སྤྱོད་བྱེད་ཀྱི་ཡོད་པ་རེད། དེ་དག་གི་ནང་ནས་ཨ་མི་རི་ཀ་དང་ཁེ་ན་ཏྲ་གཉིས་ཀྱི་ནང་ལ་ཡང་གནམ་གཤིས་གྲང་ངར་ཆེན་པོ་དང། གངས་དང་འཁྱག་པ་མང་པོ་ཡོད་པའི་ཆ་ནས་ཚ་རིགས་དེ་དག་བརྒྱ་ཆ་སུམ་ཅུ་ཙམ་ཞིག་ད་ཅིག་བྱང་ཨ་མི་རི་ཀ་ནང་བེད་སྤྱོད་བྱེད་ཀྱི་ཡོད་པ་འདྲ། ད་ག་ནང་བཞིན་ཡུ་རོབ་མངའ་ཁུལ་དུ་ལམ་བཤང་ཡ་ཆེད་དུ་ཨ་ནི་ཚ་མང་པོ་བེད་སྤྱོད་བྱེད་ཀྱི་ཡོད་པ་གསལ་འདོན་བྱས་ཤག། ད་གཅིག་ང་ཚོས་དགུན་ཁའི་དུས་སུ་ཡ་ལམ་ཁ་ལ་ཡ་ཚ་བཤོས་བྱས་ནས་འཁྱག་པ་དང་ཅིག་གངས་དང་འདི་འདྲའི་བཞུར་ཡ་གི་ལམ་སྲོལ་དེ་དག་ནི་དེ་སྔ་རོ་མན་སྐབས་ནས་བྱུང་ཤག། ཨ་མི་རི་ཀའི་ནང་ཆ་བཞག་པ་ཡིན་ན་དེ་སྔ་སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་ལོ་ལ་ཡང་ཐོག་མར་ལྟ་ཚོད་བྱས་པ་དང་འདྲ་ཨ་ནི New Hampshire མངའ་སྡེ་དེའི་ནང་ལ་བེད་སྤྱོད་བྱས་བཞག་ཨ་ནི་དེའི་རྗེས་སུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཅིག་དང་བཞི་བཅུ་ཞེ་གཉིས་ལོ་ལ་ཡང་ཚ་ལྗིད་ཚད་ཊོན་ལྔ་སྟོང་ཙམ་ཞིག་ཨ་ནི་དགུན་དུས་ལམ་གཞུང་སྟེང་ལ་ཡང་གཏོར་ཆེད་བེད་སྤྱོད་བྱས་པ་དེ་དག་ལ་ཡང་གྲུབ་འབྲས་ཡག་པོ་བྱུང་བའི་རྐྱེན་གྱིས་དེང་གི་ཆར་ལོ་ལྟར་ཨ་མི་རི་ཀའི་ནང་ཚ་ལྗིད་ཚད་ཊོན་ས་ཡ་བཅུ་དང་ཉི་ཤུ་བར་ལ་ཡར་དགུན་ཁའི་དུས་ལ་ཡར་བེད་སྤྱོད་བྱེད་ཀྱི་ཡོད་རེད་ད་ཡང་ང་ཚོས་ཅིག་ད་ལྟ་ཚ་ཚ་ཞུས་པའི་སྐབས་ལ་ཡར་ཅིག་གི་ང་རང་ཚོའི་སེམས་ནང་ལ་རང་བཞིན་གྱིས་དྲི་བ་ཞིག་སླེབས་ཀྱི་འདུག་ང་ལ་སྤྱིར་བཏང་ང་ཚོས་ཉི་མ་རྟག་པར་ང་རང་ཚོའི་ལྟོ་ཆས་ནང་ལ་བླུག་ཡ་གི་ཁ་ཟས་བེད་སྤྱོད་བྱེད་ཀྱི་ཡོད་པའི་ཚ་དང་ད་ག་ནང་བཞིན་ལམ་གཞུང་སྟེང་ལ་ཡར་འཁྱག་པ་བཞུ་རྒྱུའི་དོན་དག་ལ་ཡང་བེད་སྤྱོད་བྱེད་དགོས་པ་དེ་གཉིས་བར་ལ་ཡང་རྒྱུ་ཆ་དེ་གཅིག་པ་རེད་ཤག་ཚ་དེ་རིགས་མང་ཆེ་བ་ནི་དེ་སྔ་མི་ལོ་སྟོང་ཕྲག་མང་པོའི་གོང་ལ་ཡང་མཚེའུ་དང་མཚོ་ཆགས་ཡུལ་དེ་དག་ནས་ཐོན་གྱི་ཡོད་པ་དང་ཨ་མི་རི་ཀའི་ནང་ཆ་བཞག་པ་ཡིན་ན་མངའ་སྡེ་ཨོ་ཧ་ཡོ། མི་ཤི་གན། ནིའུ་ཡོག། ཀན་སཱས། ལུའུ་སི་ཡཱ་ན། ལ་སོགས་པའི་ནང་ལ་ཡང་ཚ་མང་པོ་ཐོན་གྱི་ཡོད་ས་རེད། ཨ་ནི། ཚ་འདི་ཚོའི་ནང་ལ་མང་ཆེ་བ་དག་རྒྱུ་ཆར་ཞུ་བར་རྫས་འགྱུར་འདི་སོ་ཏི་ཡམ་ཁོ་ལོ་རཱིད་ཟེར་བའི་རྒྱུ་ཆ་དེ་ལ་བརྟེན་བྱས་འཁྱག་པའི་རིགས་བཞུར་སླ་བར་གྱུར་ཡོད་པ་རེད་ཨ་ནི། ཚིག་དེ་ལ་ཡང་ཨིན་ཇི་སྐད་ལས Freezing Point Depression ཟེར་གྱི་ཡོད་རེད། གཅིག་ལམ་གཞུང་སྟེང་འཁྱག་པ་བཞུར་རྒྱུར་བེད་སྤྱོད་བྱེད་ཀྱི་ཡོད་པའི་ཚ་དེ་ཚོ་དང་ཁ་ལ་ཟ་ཡ་དེ་གཉིས་བར་ལ་ཁྱད་པར་ཆེ་ཤོས་དེ་གཅིག་ཁ་ཟས་ཁག་གི་ནང་ལ་ཡང་བེད་སྤྱོད་བྱེད་རྒྱུའི་ཚ་རིགས་ཁག་ཧ་ཅང་གཅིག་གིས་ཞིབ་བཤེར་དང་དེ་ནས་ཅིག་ཁ་ལ་ཟ་རྒྱུའི་དོན་དག་སོང་ཙང་གཙང་མ་བཟོས་བྱས་ནས Iodine ཟེར་ཡ་དེ་མཉམ་དུ་བསྲེས་བྱས་ནས་བཟོ་བེད་སྤྱོད་བྱེད་ཀྱི་ཡོད་པ་དེ་ཚོ་ལ Table Salt ཟེར་གྱི་འདུག་ཨ་ཅིག་ཁ་ལ་ཟ་ཡ་ཚ་ཟེར་དགོས་རེད Table Salt ཟེར་གྱི་འདུག་འཁྱག་པ་བཞུ་ཡ་ནང་ལ་བེད་སྤྱོད་བྱེད་ཡ་གི་ཚ་དེ་ཚོ་མང་ཆེ་བ་བྲག་རི་ཁག་དང་སའི་འོག་ནས་བཏོན་གྱི་འདུག་དེ་ཚོའི་གྲས་ལ་ཡ Rock Salt། བྱས་བྱས་ནས་འབོད་ཀྱི་ཡོད་པ་མ་གཏོགས་དོན་གྱི་རྣམ་གྲངས་འདི་ཚ་གཉིས་ཀ་ད་གཅིག་པ་འདྲ་བོ་ཅིག་རེད་ཤག། དེང་སང་ཁྲོམ་གཞུང་ཁག་གི་ནང་ལ་ཡང་ཚ་འདྲ་མི་འདྲ་མཐོང་ཡས་འདུག་དཔེར་ན Pink Himalaya Salt ཟེར་ཡས་འདི་འདྲའི་མང་པོ་མཐོང་ཡས་འདུག་བྱས་ཙང། འདི་ཚོ་ཚང་མ་བྲག་ཚ་རང་རེད་བྲག་ནས་བྱུང་བའི་ཚ་རེད་དེ་འདྲ་སོང་ཙང། སྐབས་རེ་ཨ་ནི་ཅིག་ཡང་ང་རང་ཚོའི་སོ་སོའི་ཁང་པའི་མདུན་ལ་ཡར་འཁྱག་པ་རྒྱབ་བྱས་ནས་ཞོགས་ཀའི་སྔ་པོ་དེ་འདྲའི་འགྲོ་ཡ་ལ་དཀའ་ངལ་འཕྲད་ཀྱི་ཡོད་པ་ཡིན་ན་སོ་སོའི་ནང་ལ་ཡོད་པའི་ཚྭ་སྦར་གང་ཞིག་མར་འཁྱེར་ཡོང་བྱས་དེ་ཕར་གཡས་གཡོན་གཏོར་བ་ཡིན་ན་ཡང་སྐབས་འཕྲལ་གྱི་གངས་དང་འཁྱག་པ་དེ་ཚོ་བཞུར་བྱས་ནས་ཡང་དཀའ་ངལ་སེལ་ཐུབ་ཀྱི་རེད། བྱས་ཙང་ཨ་རིན་གོང་ཆེ་བའི་ཚྭ་རིགས་མང་པོ་ཞིག་བེད་སྤྱོད་བྱས་བྱས་ནས་ད་དེང་སང་ཡར་ཐོན་རྒྱལ་ཁབ་མང་པོའི་ནང་ལ་ཡང་རླངས་འཁོར་ཁག་ལ་བརྡབ་སྐྱོན་མ་ཡོང་བ་བྱས་ནས་ལས་སླ་པོ་བྱས་ནས་འགྲོ་ཐུབ་ཀྱི་ཡོད་ན་ཡང་ཡང་ཉེ་བའི་ཆར་ད་ཅིག་མི་ཚང་མ་ལ་དེང་སང་ཁོར་ཡུག་ལ་དོ་སྣང་ཆེ་རུ་ཕྱིན་ཙང་ཅིག་ཉམས་ཞིབ་བྱེད་མཁན་མང་ང་ཉམས་ཞིབ་སྙན་ཐོ་འདི་ཚོ་མང་ང་མཐོང་ཡས་འདུག་བྱས་ཙང་ཉམས་ཞིབ་བྱས་པའི་སྙན་ཐོ་ཁག་གི་ནང་ལ་ཡང། ལམ་གཞུང་སྟེང་བཤོས་པའི་བ་ཚྭ་ཡོད་པ Chlorine Ion ཟེར་བ་དེ་དག་བཞུར་བའི་རྗེས་སུ་ཨ་ནི་ས་སྟེང་གི་ཆུ་དང་སའི་འོག་གི་ཆུ་དང་འདྲེས་བྱས་བྱས་ནས་ད་ལྟ་གོང་དུ་སློབ་དཔོན་འཆི་མེད་གསུངས་པ་ནང་བཞིན་ས་འོག་གི་ཆུ་དང་རྒྱུག་ཆུ་གཙང་ཆུ་དང་དེ་ཚོ་མཉམ་དུ་ཨ་ནི་ཕར་འདྲེས་བྱས་ནས་ཆུ་ཚང་མ་འབག་བཙོག་ཅན་དུ་འགྱུར་རྒྱུའི་ཉེན་ཁ་ཡོད་རེད། ཨ་ནི་གལ་སྲིད་ཆུ་དེ་ཚོ་ག་རེ་ཞུ་དགོས་རེད་ཚྭ་ཤེད་ཡོད་པའི་གི་ཆུ་ལ་འགྱུར་བ་ཡིན་ན་རྒྱུག་ཆུ་གཙང་མའི་ནང་སྡོད་མཁན་ཉ་དང་སྲོག་ཆགས་མང་པོ་ལ་ཡང་འཆི་སྐྱོན་ཡོང་ཡག་ཉེན་ཁ་དང་ཨ་གཙང་ཆུ་ཁག་ལ་བརྟེན་བྱས་རྩི་ཤིང་མང་པོ་ཡང་ཡང་གནོད་སྐྱོན་ཡོང་ཡག་གི་ཉེན་ཁ་ཡོད་རེད་བྱས་ཙང་ཚྭ་དེ་གཡས་གཡོན་གང་ས་ལ་བཤོས་པ་ཡིན་ན་གཅིག་ས་གནས་གི་ཆུ་གཙང་མ་དང་ནམ་རྒྱུན་རྒྱུག་ཆུ་ཆར་ཆུ་ཚང་མ་ལ་འདྲེས་བྱས་ནས་ཨ་ནི་ས་གནས་གི་སྣོད་བཅུད་རྟེན་འབྲེལ་ཁག་ལ་ཡང་དོ་ཕོག་ཡོང་རྒྱུ་དང་ཨ་ད་ག་ནང་བཞིན་དེ་ལ་བརྟེན་བྱས་ས་གནས་མི་དམངས་ཚོའི་གཟུགས་གཞིའི་གནས་སྟངས་ལ་ཡང་གནོད་སྐྱོན་ཡོང་རྒྱུའི་ཉེན་ཁ་ཡོད་པ་གསལ་སྟོན་བྱས་བཞག་ཚྭ་ཞུ་བ་དེ་དག་ལམ་གཞུང་ཁག་གི་གཡས་གཡོན་ལ་སྐྱེས་པའི་རྩི་ཤིང་ཁག་གི་ནང་ལ་མར་ཐིམ་བྱས་ནས་རྩི་ཤིང་དེ་ཚོ་ལ་ཡ་ཚྭའི་བྲོ་བ་ཞིག་སླེབས་ཀྱི་ཡོད་པ་སོང་ཙང་ཡང་རྩི་ཤིང་དེ་རིགས་ཟ་བར་ཡོང་མཁན་ཤྭ་བའི་རིགས་མང་དུ་ཕྱིན་བྱས་ནས་ཡང་ལམ་གཞུང་སྟེང་རླངས་འཁོར་བརྡབ་སྐྱོན་ཡོང་ཡ་གི་ཉེན་ཁ་དེ་ཆེ་རུ་འགྲོ་གི་ཡོད་པ་གསལ་སྟོན་བྱས་བཞག་དེང་སང་ལམ་གཞུང་ཁག་གི་སྟེང་ལ་ཡ

ད་གང་ལྟར་ཅིག་ལམ་ཁ་སྟེང་ལ་ཡ་ཚྭ་མང་པོ་གཤོ་གི་ཡོད་པ་དེ་ཚོས་གང་ལྟར་འཁྱག་པ་ནང་ལ་ཡ་རླངས་འཁོར་བརྡབ་སྐྱོན་ཡོང་ཡ་དང་ད་མི་སོ་སོ་ལ་བརྡབ་སྐྱོན་མི་ཡོང་བའི་དཀའ་ངལ་སེལ་གྱི་ཡོད་པ་དེ་དངོས་འབྲེལ་རེད་ད་ཡིན་ནའི་ཚྭ་མང་པོ་བཤོས་པའི་པའི་ལམ་གཞུང་སྟེང་ལ་མང་པོ་ཕར་ཚུར་འགྲོ་མཁན་རླངས་འཁོར་ཁག་གི་ཡན་ལག་ལ་ཡང་ཅིག་བཙའ་རྒྱབ་ཡ་རེད་ད་ག་ནང་བཞིན་ནམ་རྒྱུན་དང་མ་འདྲ་བའི་རླངས་འཁོར་ཟད་པོ་དང་ཆག་སྐྱོན་ཡོང་སླ་བ་དང་དེའི་ཁ་ལ་ཡ་ལམ་ཁ་ཁོ་རའི་སྟེང་ལས། Pothole ཟེར་གྱི་འདུག་ག་ལམ་ཁ་ལ་ཡ་གཅིག་སེར་ཀ་གས་ཨ་ནི་ཨི་ཁུང་བུ་ག་ཆགས་བྱས་ལམ་ཁ་ལ་ཡ་སྐྱོན་ཆག་ཀྱི་གནས་ཚུལ་འདི་ཡང་མང་དུ་འགྲོ་གི་ཡོད་ས་རེད། དམིགས་བསལ་གྱི་ཟམ་པ་མང་པོའི་གི་རྨང་གཞིའི་འཛུགས་སྐྲུན་ཁག་ན་བེད་སྤྱོད་བྱས་པའི་ལྕགས་མང་པོ་ཡོད་པ་དེ་ཚོ་ལ་ཡ་བཙའ་རྒྱབ་བྱས་ནས་ལོ་རྟག་པ་རེ་བཞིན་ཨ་མི་རི་ཀའི་ནང་ཆ་བཞག་པ་ཡིན་ན་ཨ་སྒོར་ཐེར་འབུམ་ལྔ་ཙམ་ཞིག་བཟོ་བཅོས་རྒྱབ་རྒྱུར་ཡ་འགྲོ་གྲོན་བཏང་གི་འདུག་པ། ད་ང་རང་ཚོའི་བོད་མི་མང་པོ་ཡོད་ས་མི་ནི་སོ་ཏའི་མངའ་སྡེའི་ནང་ལ་ཆ་བཞག་པ་ཡིན་ན་ཅིག་ཨ་མི་རི་ཀའི་ནང་ནས་གནམ་གཤིས་གྲང་ང་ཆེ་བའི་ས་གནས་ཅིག་རེད་བྱས་ཙང་ས་གནས་དེ་ཡར་དགུན་དུས་ཚྭ་མང་པོ་ཞེ་པོ་ཅིག་བེད་སྤྱོད་བྱེད་ཀྱི་ཡོད་པ་དེ་ཚོས་ནི་ས་འོག་ཆུའི་མཐུན་རྐྱེན་ཁག་ལ་ཡང་དོ་ཕོག་ཡོང་གི་ཡོད་པའི་སྐོར་ལ་ཉམས་ཞིབ་སྙན་ཐོ་གསལ་སྟོན་བྱེད་པ་ཁག་གི་ནང་ལ་ཡང་ཨ་མི་རི་ཀའི་ནང་གནམ་གཤིས་གྲང་ང་ཆེ་བའི་ས་གནས་ཁག་ལ་ཡང་འདས་པའི་མི་ལོ་ལྔ་བཅུ་ཐམ་པའི་ནང་ལ་ཡང་ས་གནས་ཀྱི་ཆུའི་ནང་ལ་ཡང། བ་ཚྭའི་བྲོ་བ་དེ་བརྒྱ་ཆ་སུམ་ཅུ་སོ་བདུན་ཙམ་ཞིག་མང་རུ་ཕྱིན་འདུག་བྱས་ཙང་དེ་འདྲས་ཡིན་ན་ཚྭ་ཡོད་པའི་འཁྱགས་ཆུ་ཁག་བཞུར་བའི་རྗེས་སུ་ཆུ་འགྲོ་ཁག་གི་ནང་ལ་མར་ཆུ་གཞན་དག་དང་འདྲེས་བྱས་ནས་ཡོང་གི་ཡོད་པ་སོང་ཙང་མ་འོངས་པར་འཐུང་ཆུ་དང་ཁ་ཟས་ཁག་གི་ནང་དུ་ཡང། ཚྭའི་བྲོ་བ་སླེབས་རྒྱུའི་ཉེན་ཁ་ཡོད་རེད་ཟེར་ས་ཁམས་རིག་པའི་སློབ་དཔོན་སྐུ་ཞབས་པོལ་གེ་ལེ་ཞུ་བ་དེ་ཡིས་གསལ་སྟོན་གནང་འདུག་གོང་དུ་ཞུས་པ་ནང་བཞིན་རེད་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་གྱི་ཉེ་འཁྲིས་མངའ་སྡེ་མེ་རི་ལེན་གྱི་གཙུག་ལག་སློབ་གྲྭ་ཆེན་མོའི་ས་ཁམས་སྡེ་ཚན་གྱིས་སྤེལ་བའི་ཉམས་ཞིབ་སྙན་ཐོ་ཁག་གི་ནང་ལ་བྱས་པ་ཡིན་ན་མི་རྣམས་ཀྱིས་རང་བྱུང་ཁོར་ཡུག་གི་རང་བཞིན་གྱི་འཁོར་རྒྱུག་དེ་ལ་ཡ་འགྱུར་བ་ཆེན་པོ་བཏང་བྱས་ནས་ཞིང་ལས་བྱེད་སྟངས་དང་འཛུགས་སྐྲུན་ལས་འཆར་སྤེལ་སྟངས་རེད་ད་ག་ནང་བཞིན་བཟོ་གྲྭའི་ནང་ལ་ཡང་ཅ་དངོས་འདྲ་མིན་མང་པོ་བཟོ་གི་ཡོད་པ་དེ་དག་གིས་ནི་ས་ཡི་གོ་ལ་འདི་ཡི་མཁའ་རླུང་དང་སའི་བཅུད་ཉམས་རྒྱུའི་ལས་འཆར་མང་པོ་སྤེལ་གྱི་ཡོད་པ་ཁག་དང་ད་ག་ནང་བཞིན་དགུན་དུས་ལམ་གཞུང་སྟེང་བྲག་ནས་བྱུང་བའི་ཚྭ་མང་པོ་ཞིག་བེད་སྤྱོད་བྱེད་ཀྱི་ཡོད་པ་དེ་དག་གིས་གཙང་ཆུ་མང་པོའི་ནང་ལ་ཡང། ཚྭའི་ཆ་ཤས་དེ་ཆེ་རུ་སོང་བྱས་བྱས་ནས་གོ་ལའི་སྟེང་གི་མི་དང་སྲོག་ཆགས་རེད་ད་ག་ནང་བཞིན་རང་བྱུང་ཁོར་ཡུག་ལ་ཡང་གནོད་སྐྱོན་ཚབས་ཆེ་གཏོང་གི་འདུག་གསལ་སྟོན་གནང་འདུག་ལྷན་རྒྱས་ཚོས་ང་ཚོའི་ལེ་ཚན་འདི་གཟིགས་པར་བཀའ་དྲིན་ཆེ་ལེ་ཚན་རྗེས་མར་མཇལ་ཡོང།